གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀྲ་ཤིས་ལྗོངས་གཞིས་ཆགས་ནང་ཡོད་པའི་ཁམས་སྒར་འབྲུག་དྷརྨ་ཀ་རའི་སློབ་གཉེར་ལས་བྱ་དབུ་འབྱེད་མཛད་སྒོའི་ཐོག་ཇི་ལྟར་གསོལ་འདེབས་ཞུས་གནང་བ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཟླའི་ཚེས་ཉི་ཤུ་རྩ་བདུན་ཉིན་ཆིབས་བསྒྱུར་བསྐྱངས་གནང་མཛད་རྒྱུ་ཡིན་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་སྐོར་མི་དམངས་ཀྱི་དགོངས་ཚུལ་བསྡུ་རུབ་ཞུས་པའི་གནས་ཚུལ་བསྐྱར་ཟློས་ཞུ་རྒྱུ་ཞིག་དང། ཡང་སྐྱབས་རྗེ་མཁན་ཟུར། བྲག་གཡབ་རྟོགས་ལྡན་རིན་པོ་ཆེའི་སྐུ་ཕྲེང་གཉིས་པ་རྗེ་བཙུན་གྲགས་པ་བློ་བཟང་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ད་ལོ་དགུང་གྲངས་བརྒྱད་ཅུར་ཕེབས་པས་ལ་དྭགས་ས་གནས་ཁྲིག་སེ་ཤེས་རབ་སྐྱེད་ཚལ་རྒྱལ་བའི་ཕོ་བྲང་དུ་སྐུའི་འཁྲུངས་སྐར་དང་གྱ་སྟོན་སྲུང་བརྩི་གནང་ཡོད་པའི་སྐོར་དང། མཇུག་ཏུ་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་ནང་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གིས་སྨོན་ལམ་རིག་ནུས་གསར་སྐྲུན་གྱི་སྐོར།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཟླའི་ཚེས་ཉི་ཤུ་བདུན་ཉིན་ཆིབས་བསྒྱུར་བསྐྱངས་གནང་རྒྱུ་ཡིན་པ་དང་ཆབས་ཅིག་འབྲུག་དྷརྨ་ཀ་རའི་མཐོ་སློབ་དབུ་འབྱེད་ཀྱི་མཛད་སྒོའི་ཐོག་གསུང་ཆོས་ཡང་སྩལ་གནང་གཏན་འཁེལ་ཡོད་པ་རེད་ཤག་བོད་ཀྱི་ནང་པའི་རིག་གཞུང་དང་བདེ་སྡུག་གི་ཐེབས་རྩ་འབྲུག་དྷརྨ་ཀ་རའི་མཐོ་སློབ་དེ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཞིག་ཡིན་ཞིང་ཚོགས་པ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་ལོར་གསར་འཛུགས་གནང་ཡོད་པ་རེད་ཤག་དགའ་ལྡན་ཕོ་བྲང་གི་ཡིག་ཚང་གི་དྲ་རྒྱའི་ཐོག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ལྟར་ན ྋགོང་ས་མཆོག་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་དང་བཅུ་གཉིས་བཅས་ཉིན་གཉིས་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་དང་དེ་རྗེས་ནུབ་བྷེང་གྷལ་གྱི་སི་ལི་གུ་རི་གྲོང་ཁྱེར་བཅས་སུ་ཆོས་འབྲེལ་བསྐྱངས་གནང་རྒྱུ་ཡིན་ཞིང་དེ་ནས་སྤྱི་ཟླ་བཅུ་གཅིག་པ་དང་བཅུ་གཉིས་པའི་ནང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧུན་སུར་གཞིས་ཆགས་བཅས་སུ་ཆོས་འབྲེལ་བསྐྱངས་གནང་རྒྱུ་དང་དེ་རྗེས་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་བསྐྱངས་གནང་རྒྱུ་ཡིན་པ་བཅས་ཀྱི་གནས་ཚུལ་བཀོད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ལོའི་ལོ་མཇུག་ལ་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧུན་སུར་བོད་མིའི་གཞིས་ཆགས་ཁག་ནང་ཆིབས་བསྒྱུར་བཀའ་དྲིན་སྐྱོང་གནང་མཛད་འཆར་ལ་ས་གནས་བོད་མི་རྣམས་དགའ་ཚོར་ཆེན་པོའི་ངང་ནས་མགོན་པོ་གང་ཉིད་ཀྱི་ཞལ་མཇལ་དང། གསུམ་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཤིག་ཡིན་པར་ངོས་འཛིན་ཞུ་བཞིན་འདུག། སྦེལ་ཀོབ་གཞིས་ཁོངས་ཀྱི་རིན་ཆེན་ནོར་བུ་ལགས་ཀྱིས་གསུངས་དོན། ཨ་ནེ་སོ་སོའི་ནས་ད་ལོ་བདུན་ཅུ་ཟ་མ་ཟིན་པའི་ཉེ་བར་སྐྱེས་པ་ཡིན་དུས་ཙམ་པ་ད་སྦེལ་ཀོབ་ལ་ལོ་ལྔ་དྲུག་གི་རྗེས་ལ་ཞབས་སོར་འཁོད་དེ་ཨ་ནེ་ས་གནས་དེ་ལ་བསྐྱར་དུ་ཡང་སྐྱབས་མགོན་རིན་པོ་ཆེ་ཨ་ནེ་ཐུགས་བརྩེ་བ་ཆེན་པོའི་ཐོག་ནས་ཨ་ནེ་ཞབས་སོར་འཁོད་ཀྱི་ཡོད་ཙང་བློ་བདེ་པོ་དང་སེམས་པ་སྐྱིད་པོ་དང། ཡང་ཧོན་སུར་རབ་རྒྱས་གླིང་གི་སྤྱི་མི་བློ་བཟང་བསྟན་འཛིན་ལགས་ཀྱིས་གསུངས་དོན། ལྟ་བའི་མིག་དང་ཁོག་པའི་སྙིང་གཅིག་མ་ཞིག་མི་ཚང་མི་མང་ཚང་མར་དགའ་ཚོར་ཡོང་དེའི་གལ་ད་ང་ཚོ་ལོ་མང་པོའི་རྗེས་ཆིབས་བསྒྱུར་ཕེབས་ཚོར་བའི་སྨ་ར་ཀོ་བིད་ཀྱི་རྗེས་ནས་བྱས་ནས་ཨ་ད་རེས་ཕེབས་སྐོར་ལ་མི་མང་ཚང་མར་དགའ་ཚོར་སྟོབས་ཤུགས་ཆེན་པོ་ཞིག་ར་ལས་ཀྱི་རུ་བ་ལ་ཡིན་པར་བ་ད་དེ། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་སྦེལ་ཀོབ་བོད་མིའི་གཞིས་ཁོངས་ཀྱི་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་ནང་ལམ་གཙོ་རྣམ་གསུམ་གྱི་ཆོས་འབྲེལ་བསྩལ་གནང་དང། དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་མཁས་སྙན་གྲྭ་ཚང་ནང་སྒྲོལ་དཀར་ཡིད་བཞིན་འཁོར་ལོའི་རྗེས་གནང་དང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཆོས་སྡེ་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པར་ལམ་རིམ་བསྡུས་དོན་མའི་བཀའ་ཆོས་བསྩལ་རྒྱུ་དང་དེ་རྗེས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་གར་ལྷོ་ཕྱོགས་ཧོན་སུར་རབ་རྒྱས་གླིང་རྒྱུད་སྨད་གྲྭ་ཚང་ནང་གསང་བ་འདུས་པའི་རིམ་ལྔ་ཁྲིད་བསྡུས་ཀྱི་བཤད་ལུང་སྩལ་གནང་མཛད་རྒྱུའི་མཛད་རིམ་ཁག་ཐུགས་གཏན་འཁེལ་ཡོད་སྟབས་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་དགོན་སྡེ་གྲྭ་ཚང་སོ་སོས་རྒྱལ་བའི་ཆིབས་བསྒྱུར་ཆེད་གྲ་སྒྲིག་ཚ་ཚ་འུར་འུར་ངང་ཞུ་བཞིན་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་ཀྱི་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་སྐྱོང་གནང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་ཕྱི་ཚེས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་དུས་འཁོར་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་བཅས་བཀའ་དྲིན་སྩལ་གནང་མཛད་འཆར་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་ཐད་མི་མང་གི་དགོངས་ཚུལ་བཏོན་གནང་པ་ཁག་གི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བོད་མིའི་སྤྱི་ཚོགས་ཁྲོད་གནད་དོན་དེ་དང་འབྲེལ་བའི་སྐོར་གླེང་སློང་ཤུགས་ཆེར་བྱས་ཡོད་པ་མ་ཟད་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞིའི་ནང་དཀའ་ངལ་ཆེ་ཤོས་ཤིག་ནི་ཆེས་མཐོའི་ཁྲིམས་ཞིབ་ཁང་དུ་ཁྲིམས་ཞིབ་པ་ཆེ་བ་མེད་པའི་ཁར་དམ་བཅའ་འབུལ་ས་མེད་པའི་དཀའ་ངལ་དེ་ཡིན་པ་རེད། གཞི་རིམ་མི་དམངས་རེ་འབོད་ཚོགས་པའི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་དྲུག་བརྒྱ་ཙམ་ཞིག་བཞུགས་སྒར་གངས་སྐྱིད་གཟེབ་སྤོལ་རྩེད་ཐང་དུ་ལྷན་འཛོམས་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་པའི་ཞུ་འབོད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྤྱི་འཐུས་གནས་བཞུགས་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ཚོགས་མི་རྣམས་དང་ཐུག་འཕྲད་ཀྱིས་ལས་འགུལ་བ་རྣམས་ལ་གདུང་སེམས་མཉམ་སྐྱེད་གནང་ཞིང་སྐབས་དེར་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ད་ལྟའི་ཆར་གྲོས་ཚོགས་ཚོགས་ཐུབ་མེད་པས་ལས་འགུལ་བ་རྣམས་སོ་སོའི་ས་གནས་སུ་ཕྱིར་ལོག་གནང་རོགས་ཞེས་འབོད་སྐུལ་ཞུས་ཡོད་པ་རེད། གལ་སྲིད་ང་ཚོ་ཁྱེད་རང་ཚོ་འདམ་སྐྱོར་མི་མང་གི་འཐུས་མི་ཞིག་ལ་ཡིད་ཆེས་ཞིག་ཡོད་ན། ཡིད་ཆེས་ཞིག་ཡོད་ན། ཁོས་ང་ཚོའི་གི་ལས་ཀ་བྱེད་ཀྱི་སྐུ་ཚབ་ཅིག་བསྐོས་ཡིན་ཁོས་ཞབས་འདེགས་ཞུ་ཡར་ཧུར་ཐག་པར་ཐག་བྱེད་ཀྱི་རེད་བསམ་པའི་ཡིད་ཆེས་ཞིག་ཡོད་ན། ད་མུ་མཐུད་ནས་རྣམ་པ་ཚོ་མ་བཞུགས་བྱས། བཞུགས་པ་ཡིན་ན་ཉི་མ་གཅིག་གཉིས་ཞིག་བཞུགས། ད་ལྟ་གྲོས་ཚོགས་གོང་ལ་ཡོག་མ་རེད། ཡང་སྡེ་ཚེས་ཉི་ཤུ་རྩ་གསུམ་ཉིན་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་བ་རྣམས་བཞུགས་སྒར་གངས་སྐྱིད་གཟེབ་པོལ་རྩེད་ཐང་དུ་སླར་ཡང་ལྷན་འཛོམས་གནང་ཡོད་པའི་ཁྲོད་སུད་སི་ནས་ཕེབས་པའི་སྒོ་དཔེ་ཡོན་ཏན་ལགས་ཀྱིས། སྤྱི་འཐུས་རྣམ་པས་དམངས་གཙོ་ཀ་བ་གསུམ་གྱི་ནང་ནས་ཅིས་མེད་པར་ཛ་དྲག་གི་གནས་སྟངས་ཤིག་ལ་ངོས་འཛིན་གྱིས་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་འཕྲལ་དུ་གནང་རོགས་ཞེས་འབོད་སྐུལ་ཞུས་གནང་སོང།
བཅའ་ཁྲིམས་ཆ་ཚང་བསྐྱར་བཅོས་གནང་ཡག་སྐོར་ལ་ང་ཚོས་འབོད་སྐུལ་ཞུ་ཡོག་མ་རེད་ད་ད་རེས་གལ་ཆེ་ཤོས་དེ་ཁྲིམས་ཞིབ་པ་དེ་བསྐོ་གཞག་མ་ཐུབ་པ་ཡིན་ན་ང་འདི་རྩ་དོན་གྱི་ཐོག་ལ་གང་ལྟར་ད་ལས་བྱེད་མང་པོ་ཞིག་དེ་འདྲ་དམ་འབུལ་བྱེད་ཡ་ད་ངས་གཅིག་དང་གཉིས་ད་ཞུ་དགོས་ཡ་མི་འདུག་དམ་འབུལ་ཞུ་ཡའི་ཐོག་ལ་འགག་བསྡད་ཡོག་རེད་ཨང་དེ་འདུག་འདུག་སྲིད་པ་ལས་བས་ན་ནི་སྤྱི་དོན་འཐུས་ཤོར་འགྲོ་ཡ་ཞིག་མ་ཚད་ལས་ཀ་ལ་ང་ཚོ་གཅིག་སྤྱི་བའི་ཐོག་ལ་དོན་དག་སྒྲུབ་ཡ་ཞིག་མེད་པ་མཐོང་ཙང་འདི་ང་ཚོས་ད་ག་རང་གི་ཐོག་ལ་ཁྲིམས་ཞིབ་པ་དེ་བསྐོ་གཞག་ཐུབ་ཡ་གནང་ཡ་ཐོག་ལ་ཨང་ཐག་གཅོད་གནང་རོགས་གནང། དེ་མ་ཡིན་པའི་གཞན་དག་དེ་དེ་བཅའ་ཁྲིམས་བྱས་སོང་ཁྱེད་རང་ཚོས་ཁོ་རང་ཚོའི་འཆར་གཞི་བྱས་སོང་སྤྱི་ཟླ་གསུམ་པ་བཞི་པ་དོ་བར་ཕར་འགྱངས་ན་འགྲིག་གི་འདུག་ཟེར་ན་ཞུ་དོན་གཙོ་བོ་འདི་རེད་ད།
ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ནས་ཕེབས་པའི་བསོད་ནམས་དབྱངས་སྒྲོལ་ལགས་ཀྱིས་བཅའ་ཁྲིམས་བསྐྱར་བཅོས་མ་གནང་བར་སྤྱི་ཚོགས་ནང་རྙོག་གླེང་དང་རྒྱ་ཆེའི་མི་མང་ཁྲོད་བརྡབ་གསིག་རིགས་ཐེབས་པ་ཡིན་ན་འགན་ཆ་ཚང་སྤྱི་འཐུས་བཞི་བཅུ་ཞེ་ལྔ་ལ་ཡོད་ཅེས།
གསུངས་བྱུང། ད་ལྟའི་སྤྱི་འཐུས་རྣམ་པ་ཚོ་ཚང་མ་ལ་ཚོགས་གཙོ་ཚོགས་གཞོན་གཙོས་པའི་སྤྱི་འཐུས་རྣམ་པ་ཚང་མ་ལ་འགན་ཡོད་རེད་ད་དེ་ཡིན་པར་རོགས་ད་ང་ཚོ་དེ་མི་མང་གི་ལས་འགུལ་འདི་ཆེད་མངགས་འབད་སོ་སོ་མ་ནི་མ་བཏགས་དང་དུ་བླངས་འདི་ནི་ཡང་ལས་འགུལ་རེད་ཨ་འདས་ཁོང་རྣམ་པ་ཚོ་གིས་ད་འདི་མ་བྱས་ན་ཨ་ནི་འགན་འདི་ཁོ་ཚོ་ལ་ཡོད་ཡོད་པར་ད་འདི་ནང་མི་མང་ཚོ་ལ་ག་རེ་དཀའ་ངལ་བྱུང་ག་རེ་ག་ལ་བར་འདི་བྱུང་ན་དེ་སྤྱི་འཐུས་རྣམ་པ་ཚོ་འགན་བཞེས་དགོས་རྒྱུ་ཡིན་པར་རོགས།
ཡང་བཞུགས་སྒར་རྡ་རམ་ས་ལ་གནས་སྡོད་རྡོ་རྗེ་རྒྱལ་མཚན་ལགས་ཀྱིས། དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་སྤྱི་འཐུས་གྲངས་འབོར་སུམ་ཆ་གཉིས་ཀྱིས་བཞག་པའི་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེ་གཙང་བཟོ་མ་བྱས་བར་དུ་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་གནད་དོན་ཐག་གཅོད་བྱེད་ཐབས་བྲལ་བ་ཞིག་ཡིན་ཞེས་གསུངས་བྱུང། བྱས་ཙང་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་མཇུག་སྐྱོང་མ་བྱུང་བར་དུ་ལ་རྩ་བ་ཉིད་ནས་རང་འདི་ཐག་ཆོད་ཡོད་མ་རེད། བྱས་ཙང་ང་རང་ཚོ་དང་གཞུང་དང་དམངས། ཚད་ལྡན་དུས་ངལ་ལ་ཆེད་དུ་ལ་དང་པོ་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་གཙང་མ་བཟོ་དགོས་ཡོད་རེད། ཡང་སྡེ་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ཀྱི་ལས་ཉིན་བཞི་པ་རྒྱུན་ལྡན་བཞིན་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་སྤྱི་འཐུས་ཉི་ཤུ་རྩ་གསུམ་མ་གཏོགས་གྲོས་ཚོགས་ནང་མ་ཕེབས་པའི་རྐྱེན་གྱིས་གྲོས་ཚོགས་ཀྱི་འཐུས་མི་ངོ་ཡོད་གྲངས་འབོར་གྱི་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་མ་ཐུབ་པ་གྲོས་ཚོགས་ནང་བསྒྲགས་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་སུ་གནས་བཞུགས་སྟག་ལྷ་དབང་རྒྱལ་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་མིའི་གཞུང་ཚབ་ཀྱི་མི་སྣའི་དབར་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མ་ཚོགས་རོགས་ཞེས་འབོད་སྐུལ་ཞུས་གནང་གི་འདུག།
རྙོག་གྲ་འདི་གཙང་མ་མ་ཆགས་བར་དུ་གྲོས་ཚོགས་འཚོགས་ཡ་མི་འདུག་ཞུས་བའི་ག་རེ་ཟེར་ན། དགེ་བཤེས་སྨོན་ལམ་མཐར་ཕྱིན་ང་ཚོ་གཡུང་དྲུང་བོན་གྱི་གི་སྤྱི་འཐུས་གཅིག་རེད་དེ་ག་ནང་བཞིན་གྱི་གཅིག་བྱས་ན། ནག་ཉེས་བཙུགས་མཁན་དེ་ཆོས་བརྒྱུད་ལ་དམིགས་ནས་བཙུགས་ཡིན་མདོག་ཁ་པོ་དེ་འདྲས་རེད་དེ་ཡིན་དུས་ང་ཚོ་ཆོས་བརྒྱུད་གཡུང་དྲུང་བོན་གྱི་ཆོས་བརྒྱུད་ཀྱི་ཕྱིར་ནས་སེམས་པ་བཟོད་ཀྱི་མི་འདུག་དེ་ག་འདྲ་གཙང་མ་མ་ཆོག་ཕེབས་ཐུབ་གྲོས་ཚོགས་ཚོགས་ཐུབ་གི་མི་འདུག་ཆོས་མ་ཚོགས་རོགས་བྱེད་ཞུ་ཡ་ཡིན། ཡང་ལ་དྭགས་སུ་གནས་བཞུགས་ཚེ་རིང་དབྱངས་སྒྲོལ་ལགས་ཀྱིས་སྤྱི་འཐུས་ཚང་མས་གོང་ས་མཆོག་གི་བཀའ་དགོངས་བཞིན

ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བུད་མེད་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་འདི་ཟླའི་ཚེས་ཉི་ཤུ་གཅིག་ཉིན་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhwinder Singh Sukhu མཆོག་མཇལ་འཕྲད་ཞུས་པར་སྤྱི་ཁྱབ་བློན་ཆེན་མཆོག་ཐུགས་དགྱེས་ཚོར་ཆེན་པོ་བྱུང་འདུག་དེ་ཡང་འདི་ཟླའི་ཚེས་ཉི་ཤུ་གཅིག་ཉིན་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་དང་ས་གནས་འཕགས་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སོགས་མི་གྲངས་བདུན་ནི་བཞུགས་སྒར་རྡ་རམ་ས་ལའི་ཁུལ་ནས་འདི་ལོའི་ཆར་ཞོད་སྐབས་ཧི་མ་ཅལ་མངའ་སྡེའི་ནང་ཆུ་ལོག་དང་ས་རུད་སོགས་ཚབས་ཆེ་བྱུང་བའི་རྐྱེན་གྱིས་དོ་ཕོག་བྱུང་བའི་མི་མང་རྣམས་ཀྱི་དཀའ་སྡུག་ངལ་སེལ་ཆེད་ཞལ་འདེབས་ཧིན་སྒོར་འབུམ་དགུ་བསྡུ་རུབ་གནང་བའི་ཅེག་འཛིན་ཞིག་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་མཚན་ཐོག་ལ་ཕུལ་བར་ཆེད་བཅར་ཞུ་སྐབས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱང་ཕེབས་འདུག་འདིའི་སྐོར་ཁོང་ལ་ཁ་སང་ཕྱི་ཚེས་ཉི་ཤུ་གསུམ་ཉིན་ཞལ་པར་བརྒྱུད་གནད་འདྲི་ཞུས་པས

ཅེས་བོད་སྤྱི་ཁྱབ་རྒྱུན་ལས་ཁང་ནས་ཡོད་ཤི་ར་ཁོ་རང་ཡི་ག་བོ་ཤི་ར་བྱུང་སོང་ཤི་ར་ཡོད་པ་བུད་མེད་ལྷན་ཚོགས་ཀྱི་ཨ་ནེ brochure དེ་ཚོ་ཡ་བོད་ཡི་ར་ཨ་ད་ནས་ཤིང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཁོར་ཡུག་སྡེ་ཚན་ཞིག་ཡོད་པ་ཆ་ནས་ཨ་ནེ་འདི་གི brochure བསྟུན་སྐྱོད་བྱེད་རོགས་ཨ་དེ་ཡ་ཁོ་རང་ཕུལ་ནས་དཔེ་དགའ་བོ་བྱུང་སོང་ཨ་ནེ་ཡ་འདི་དེ་ཨ་ནེ་ཁོ་རང་དཔེ་དགའ་བོ་བྱུང་ཨ་ནེ་ཁོ་རང་བོད་པའི་སྤྱི་བཏང་གི་གྲོགས་པོ་མང་པོ་དཔེ་ཡོད། བོད་པ་ཚང་མ་དཔེ་ཡག་པོ་ཡོད་འདི་གསུངས་སོང་དམིགས་བསལ་གྱི་ཅིག་ཀ་མེད་ན་ཡོད་ཆོག་ཨང་དེ་ལས་ཅིག་བྱུང་སོང་ཞུ་ཡ་ཡིན་ཨང་འདི་དང་མཉམ་དུ་ང་ཚོ་ཨང་ད་ས་གནས་བུད་མེད་སྐོར་སྐྱོད་ཆོག་རང་ཨང་འདི་ཤིམ་ལ་ལ་ད་ལོ་བྱུང་མ་ས་ཨང་ཞོར་ལ་འདི་ཤིམ་ལ་ས་གནས་བུད་མེད་ཅིག་སྐོར་སྐྱོད་ཕྱིན་པ་ཡིན་ཨང་ནས་ཚོགས་མི་དང་དག་ནས་ཤིང་གི་ས་གནས་ས་ཐོག་གི་རྒྱུན་ལས་འདུག་ས་ཡ་མཉམ་དུ་འདུག་ས་ཡ་གཞན་ཡང་དུས་ཚོད་བྱུང་སོང་ཞུ་ཡ། ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་བཀའ་མོལ་གནང་སྐབས་སྣུམ་འཁོར་གྱི་སྐད་སྒྲ་གོ་བསྡད་པ་དེ་ནི

ཐའེ་ཝན་མཚོ་འགག་ཏུ་དམག་དོན་བྱེད་སྒོ་དང་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་རྒྱ་ནག་གིས་རྒྱ་སྐྱེད་རིང་ལུགས་ཀྱི་བྱ་སྤྱོད་སྤེལ་བ་སོགས་ལ་བློ་འཚབ་ཡོད་པ་གསལ་སྟོན་གནང་འདུག། དེ་ནས་པ་ལའོ་མཚོ་གླིང་རྒྱལ་ཁབ་ཀྱི་སྲིད་འཛིན་མཆོག་གིས་ཐའེ་ཝན་མཚོ་འགག་གི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་དང་འབྲེལ་ཡོད་ཤོག་ཁག་ལ་ཚོད་འཛིན་དང་ཞི་བའི་ཐག་གཅོད་བྱེད་རྒྱུའི་འབོད་སྐུལ་ཞུས་གནང་བ་མ་ཟད་ཐའེ་ཝན་དང་ཨོ་སི་ཁྲུ་ལི་ཡ་ཉི་ཧོང་ཨ་མི་རི་ཀ་བཅས་ལ་པ་ལའོ་མཚོ་གླིང་རྒྱལ་ཁབ་དུ་རོགས་སྐྱོར་དང་སྦྱོང་བརྡར་གྱི་གོ་སྐབས་མཁོ་སྤྲོད་བྱས་ཏེ་རོགས་རམ་གནང་བར་ཐུགས་རྗེ་ཆེ་ཡང་ཞུས་གནང་འདུག་དེ་བཞིན་ཡང་གོ་ཊི་མ་ལ་སྲིད་འཛིན་མཆོག་གིས་ཐའེ་ཝན་ནི་ཚན་རྩལ་དང་འཕྲོད་བསྟེན་འཕེལ་རྒྱས་བཅས་ལ་བྱས་རྗེས་བཞག་པའི་རྒྱལ་ཁབ་ཅིག་ཡིན་པ་གསུངས་ནས་ཐའེ་ཝན་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁོངས་སུ་ཞུགས་རྒྱུའི་དགོས་འདུན་བཏོན་གནང་བ་དང་ཆབས་ཅིག་ཐའེ་ཝན་མཚོ་འགག་ནང་དུ་མཉམ་འབྲེལ་རྒྱལ་ཚོགས་ནས་རྒྱལ་སྤྱིའི་ཞི་བདེ་དང་བདེ་འཇགས་ལ་འགན་སྲུང་བྱེད་པར་ནུས་ཤུགས་ཡོད་རྒུ་བཏོན་གནང་དགོས་ཀྱི་རེད་ཅེས་ཡང་རེ་སྐུལ་གནང་འདུག་ཡང་ཕཱ་རུ་ཀོན་ཡན་སྲིད་འཛིན་མཆོག་གིས་ཐའེ་ཝན་ལ་རྒྱབ་སྐྱོར་བྱེད་རྒྱུ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་བྲལ་ཐབས་མེད་པའི་ཆ་ཤས་ཞིག་ཏུ་རྩི་བཞིན་ཡོད་ཅེས་གསལ་སྟོན་གནང་འདུག་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ནས་བཟུང་ཐའེ་ཝན་མཉམ་འབྲེལ་རྒྱལ་ཚོགས་དང་དེའི་དམིགས་བསལ་ལས་ཁུངས་ནས་ཕྱིར་འབུད་བྱས་པའི་རྐྱེན་གྱིས་ཡིན་པ་རེད། ཡང་ཡུ་རོབ་མཐུན་ཚོགས་ཀྱི་ཚོང་འབྲེལ་གཙོ་འཛིན Valdis Dombrovskis ལགས་ཀྱིས་ཡུ་རོབ་མཐུན་ཚོགས་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཐད་སེམས་འཚབ་སྐྱེ་གཞིའི་གནད་དོན་གསར་པ་ཁ་ཤས་ཡོད་སྐོར་ཁོང་གིས་རྒྱ་ནག་དང་ཡུ་རོབ་མཐུན་ཚོགས་ཕྱོགས་ཕན་ཚུན་གཉིས་དབར་ཚོང་འབྲེལ་ཆ་སྙོམས་མེད་པ་དེར་གདོང་ལེན་གནང་ཕྱིར་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་གསུངས་འདུག་དེ་ཡང་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ནང་ཡུ་རོབ་མཐུན་ཚོགས་ཀྱི་ཚོང་འབྲེལ་གཙོ་འཛིན Valdis Dombrovskis ལགས་ལ Financial Times ཞེས་པའི་ཚགས་པར་གྱིས་བཅར་འདྲི་ཞུ་སྐབས་ཁོང་གིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གཞོན་པ་མཆོག་ནས་རྒྱ་ནག་གཞུང་གིས་སོ་ཉུལ་ལ་འགོག་རྒོལ་བྱ་རྒྱུའི་ཁྲིམས་གཞི་གསར་པ་དེ་ལ་བརྟེན་ནས་ཚོང་འབྲེལ་ཐད་ཤུགས་རྐྱེན་ངན་པ་ཐེབས་བཟོ་ཡོད་པ་དང་གནས་སྡུད་རིན་མེད་ཀྱི་གནད་དོན་དེ་བཞིན་རྒྱ་ནག་ནང་གི་ཁྲོམ་རའི་ནང་ཕྱི་རྒྱལ་གྱི་ཁེ་ཉེན་ལས་ཁང་ཁག་ལ་ཚོང་འབྲེལ་ཆ་ཚང་བྱེད་དུ་འཇུག་གི་མེད་པའི་གནད་དོན་ཁག་གི་སྐོར་གསུངས་པ་ཁག་ལུང་འདྲེན་གནང་འདུག་ད་དུང་ཁོང་གིས་ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་དང་ཚོང་འབྲེལ་རྒྱུན་འཛིན་གནང་རྒྱུར་གལ་ཆེར་བརྩིས་གནང་གི་ཡོད་ལ་རྒྱ་ནག་ནི་ཡུ་རོབ་མཐུན་ཚོགས་ཀྱི་ཚོང་ཤག་ཆེ་ཤོས་ཨང་གཉིས་པ་དེ་རེད། ཡིན་ནའི་རྒྱ་ནག་གིས་གནད་དོན་ཁ་ཤས་གསལ་པོ་ངེས་པར་དུ་བཟོ་དགོས་སྐོར་གསུངས་འདུག་ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ནས་གློག་ཤུགས་སྣུམ་འཁོར་ལ་ཁ་གསབ་སྤྲད་པའི་གནད་དོན་ཐོག་དཔྱད་ཞིབ་གནང་འགོ་བཙུགས་པའི་རྗེས་སུ་རྒྱ་ནག་དང་ཡུ་རོབ་མཐུན་ཚོགས་གཉིས་བར་ཚོང་འབྲེལ་བྱས་པ་ནས་ཡུ་རོབ་མཐུན་ཚོགས་ལ་ཡུ་རོ་ཐེར་འབུམ་སུམ་བརྒྱ་དགུ་བཅུ་གོ་དྲུག་གི་གྱོང་གུན་ཕོག་པར་ཕྱོགས་ཕན་ཚུན་གཉིས་བར་མ་མཐུན་པའི་དངངས་འཚབ་ཇེ་ཆེར་ཕྱིན་པའི་རྗེས་སུ། ཡུ་རོབ་མཐུན་ཚོགས་ཀྱི་ཚོང་འབྲེལ་གཙོ་འཛིན་མཆོག་རྒྱ་ནག་ནང་ཉིན་གྲངས་བཞིའི་རིང་འཚམས་གཟིགས་ལ་ཕེབས་འདུག་ཁོང་གིས་རྒྱ་ནག་གི་སྲིད་བློན་གཞོན་པ་ཧི་ལི་ཧྥང་གཙོས་པའི་ཆེས་མཐོའི་དཔོན་རིགས་ཚོའི་མཉམ་དུ་ཡུ་རོབ་མཐུན་ཚོགས་ལ་ཚོང་འབྲེལ་ནས་གྱོང་གུན་ཆེན་པོ་ཕོག་པ་ཐེ་བའི་ཚོང་འབྲེལ་གྱི་སྡེ་ཚན་བྱེ་བྲག་སོ་སོའི་ཐད་གྲོས་བསྡུར་བྱེད་འཆར་འདུག།
ཡང་རྒྱ་གར་གཞུང་གིས་རྒྱ་གར་གྱི་ལུས་རྩལ་པ་གསུམ་ཨེ་ཤི་ཡའི་ཨོ་ལིམ་པིག་རྩེད་འགྲན་འགྲན་ཚོགས་སུ་ཞུགས་རྒྱུར་རྒྱ་ནག་གིས་ནུས་མེད་ཀྱི་ཐོངས་མཆན་བྷི་ཛ་སྤྲད་ཡོད་སྐོར་སྐྱོན་བརྗོད་གནང་འདུག་ཁ་སང་རེས་གཟའ་པ་སངས་ཉིན་རྒྱ་གར་ཕྱི་སྲིད་ལས་ཁང་གིས་ཧང་ཀྲོའུ་ནང་ཨེ་ཤི་ཡའི་ལུས་རྩལ་འགྲན་ཚོགས་སྐོང་འཚོགས་གནང་རན་པའི་ཉིན་གཅིག་གི་སྔོན་ལ་གསལ་བསྒྲགས་ཤིག་སྤེལ་གནང་ཡོད་པའི་ནང། རྒྱ་ནག་གིས་རྒྱ་གར་གྱི་ལུས་རྩལ་པར་ནུས་མེད་ཀྱི་ཐོངས་མཆན Visa སྤྲད་པའི་གནས་ཚུལ་དེར་རྒྱ་གར་གཞུང་གིས་མཐའ་གཅིག་ཏུ་ངོ་རྒོལ་གནང་གི་ཡོད་ཅེས་དང་ཡང་ཨ་རུ་ན་ཅལ་མངའ་སྡེའི་དྲག་རྩལ་གྱི་ལུས་རྩལ་པ་གསུམ་ལ་རྒྱ་གར་གྱི་པ་སེའི་ཐོག་ཤོག་བུ་སྐྱ་མ་ཞིག་བསྒགས་ནས་སྟབས་བདེའི་ཆོག་མཆན་ཡིག་སྤྲད་ཡོད་པ་ལས་གཞུང་འབྲེལ་གྱི་ཐམ་ག་བརྒྱབ་པའི་ཐོངས་མཆན Visa སྤྲད་མེད་པའི་སྐོར་གསལ་སྟོན་གནང་བ་དང་སྦྲགས་རྒྱ་གར་གཞུང་གིས་དེར་ངོས་ལེན་གནང་རྒྱུ་མིན་ཞེས་གསུངས་འདུག།

ཆིག་འབུམ་ཆིག་ཁྲི་ལྷག་གིས་ངོ་རྒོལ་རྔམ་སྟོན་བྱེད་བཞིན་པའི་རྐྱེན་གྱིས་འཛིན་གྲྭ་ཚོགས་མ་ཐུབ་པར་སློབ་གྲྭ་ཁག་སྒོ་རྒྱབ་དགོས་བྱུང་བར་སློབ་ཕྲུག་རྣམས་ཀྱི་ཤེས་ཡོན་ལ་དོ་ཕོག་ཆེན་པོ་ཐེབས་འདུག་རེས་གཟའ་ཕུར་བུའི་ཉིན་ངོ་རྒོལ་བྱེད་མཁན་ཚོ་བལ་ཡུལ་གྱི་རྒྱལ་ས་ཀཱཏ་མན་གྲུར་ཡོད་པའི་གྲོས་ཚོགས་བར་གོམ་བགྲོད་བྱས་ནས་ངོ་རྒོལ་རྔམ་སྟོན་བྱས་པ་མ་ཟད། ལྕགས་རྡུལ་འཛིང་རགས་ཁག་བརྒལ་ནས་འགྲོ་ཐབས་བྱེད་སྐབས་ཉེན་རྟོག་པས་དབྱུག་པ་འཁྱེར་ནས་བཀག་འགོག་བྱ་རྒྱུའི་ཐབས་ཤེས་བྱས་འདུག་འཛིན་གྲྭ་ཁག་ཡང་བསྐྱར་འཚོགས་ཐུབ་པའི་སླད་དུ་དགེ་རྒན་ཚོའི་ངོ་རྒོལ་ལས་འགུལ་མཚམས་འཇོག་བྱེད་དགོས་སྐོར་སློབ་ཕྲུག་དང་ཕ་མ་ཚོས་འབོད་སྐུལ་ཞུ་བཞིན་ཡོད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན་རྒྱ་ནག་གཞུང་གིས་ཐའེ་ཝན་གྱི་མཚོ་ཁུལ་དུ་ཚད་ལས་བརྒལ་བའི་སྡིགས་རའི་དམག་སྦྱོང་བྱེད་བཞིན་པ་དེར་ཐའེ་ཝན་གཞུང་གིས་བློ་འཚབ་ཆེན་པོ་གནང་བཞིན་ཡོད་པ་བརྗོད་འདུག་དེ་ཡང་ཐའེ་ཝན་བདེ་འཇགས་ལས་ཁང་གིས། དེ་རིང་རེས་གཟའ་སྤེན་པའི་ཉིན་གསལ་སྟོན་གནང་བའི་ནང། དེང་སྐབས་ཐའེ་ཝན་གྱི་མཚོ་ཁའི་ཁུལ་དུ་རྒྱ་ནག་གཞུང་གིས་ཐའེ་ཝན་ལ་སྡིགས་རའི་དམག་སྦྱོང་བྱེད་བཞིན་ཡོད་པ་དེས་གློ་བུར་དུ་གདོང་གཏུག་ཡོང་རྒྱུའི་ཉེན་ཁར་ཐུགས་འཚབ་གནང་བཞིན་ཡོད་པའི་སྐོར་གསལ་སྟོན་གནང་ཡོད་པ། དེ་རིང་རེས་གཟའ་སྤེན་པའི་ཉིན་ཐའེ་ཝན་ནས་རོའེ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་སྐྱབས་རྗེ་མཁན་ཟུར་བྲག་གཡབ་སྟོང་ལྡན་རིན་པོ་ཆེ་སྐུ་འཕྲེང་གཉིས་པ་རྗེ་བཙུན་གྲགས་པ་བློ་བཟང་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་དགུང་གྲངས་བརྒྱད་ཅུ་རུ་ཕེབས་པའི་ལ་དྭགས་ས་གནས་ཁྲིག་སེ་ཤེས་རབ་སྐྱེད་ཚལ་རྒྱལ་བའི་ཕོ་བྲང་དུ་སྐུའི་འཁྲུངས་སྐར་དང་གྱ་སྟོན་སྲུང་བརྩི་ཞུས་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་དེ་གཤམ་ན་གསན་གནང་རྒྱུ་རེད།
སྐྱབས་རྗེ་མཁན་ཟུར་བྲག་གཡབ་སྟོང་ལྡན་རིན་པོ་ཆེ་བློ་བཟང་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ལ་དྭགས་ཁྲིག་སེ་དགོན་ཡུལ་གྱི་ཉེ་འཁོར་དུ་ཆགས་པའི་ཤེས་རབ་སྐྱེད་ཚལ་རྒྱལ་བའི་ཕོ་བྲང་དུ་ལ་དྭགས་ས་གནས་ཀྱི་གནད་ཡོད་མི་སྣས་གཙོས་ཁྲིག་སེ་གོས་ཡུན་ཐུན་མོང་ཚང་འཛོམས་ཐོག་སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་མཆོག་དང་ཁྲིག་སེ་དགོན་པའི་ཕྱོགས་ནས་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་གྱིས་གྱ་སྟོན་འཁྲུངས་སྐར་རྒྱས་པ་སྲུང་བརྩི་ཞུས་འདུག་སྐྱབས་རྗེ་བྲག་གཡབ་སྟོང་ལྡན་རིན་པོ་ཆེ་མཆོག་ནི་རྗེ་ཙོང་ཁ་པའི་དངོས་སློབ་སྨད་བྱང་སེམས་ཤེས་རབ་བཟང་པོའི་སྐྱེ་སྤྲུལ་དུ་གྲགས་པའི་སྐུ་འཕྲེང་དང་པོ་བྲག་གཡབ་སྟོང་ལྡན་འཇམ་དབྱངས་བློ་གྲོས་སྐྱེ་སྤྲུལ་དུ་ཆོས་རྒྱལ་བླ་མ་རིན་པོ་ཆེ་ཡེ་ཤེས་དབང་དྲག་གིས་ངོས་འཛིན་གནང་འདུག། སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་བྲག་གཡབ་མ་དགོན་ཟི་ཟོར་ཞེས་པའི་གྲོང་ཚོ་ཆུང་ངུ་ཞིག་ཏུ་སྐུ་འཁྲུངས་པ་དང་ཟི་ཟོར་སྐལ་བཟང་རི་ཁྲོད་ན་བཞུགས་པའི་གོང་མའི་ཞལ་སློབ་རྒན་རིན་ཆེན་ཆོས་གྲགས་ཀྱི་དགེ་སློབ་ཏུ་སློབ་སྦྱོང་གནང་རྗེས་འབྲས་སྤུངས་བློ་གསལ་གླིང་དུ་ཆོས་ཞུགས་དང་བོད་ཤོར་རྗེས་རྒྱ་གར་ལྷོ་ཕྱོགས་སུ་སློབ་གཉེར་མཐར་ཕྱིན་གནང་རྗེས་དགེ་ལུགས་རྒྱུགས་སྤྲོད་དུ་ཕེབས་ཟིན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་གདན་ས་གསུམ་དུ་དགེ་བཤེས་ལྷ་རམས་དམ་འཇོག་གནང་རྗེས་ལོ་དེའི་དགུན་ཐོག་ནས་བཟུང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་བཞིན་ཧི་མ་ལའི་རི་བརྒྱུད་སྤྱི་ཏི་དང་ལ་དྭགས་སོགས་ལ་གཙོ་བོ་བཀའ་འགྱུར་རིན་པོ་ཆེ་དང་གཞན་ཆོས་རྒྱུན་མང་པོ་བཀའ་དྲིན་བསྩལ་དང། སྩོལ་བཞིན་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སྟག་ཚང་རྭ་སྟོད་གྲྭ་ཚང་གི་མཁན་པོའི་ཕྱག་རྟགས་ཕེབས་པ་ལྟར་ལོ་ངོ་ལྔ་ཡི་རིང་ཆོས་སྲིད་གཉིས་གང་ཐད་ནས་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོ་མཛད་ཕྱི་ལོ་ཉིས་སྟོང་གསུམ་ལོར་རྒྱུད་སྟོད་བླ་མ་དབུ་མཛད་ཀྱི་ཕྱག་རྟགས་ཕེབས་པ་ལྟར་གཙོ་བོ་སྒྲིག་ཁྲིམས་ནོན་འདོམས་གྱིས་མཚོན་ཆོས་སྲིད་གང་ཐད་ནས་ཚགས་སུ་ཚུད་པར་མཛད་ཕྱི་ལོ་ཉིས་སྟོང་ལྔ་ལོར་རྒྱུད་སྟོད་གྲྭ་ཚང་གི་མཁན་པོའི་ཕྱག་རྟགས་ཕེབས་པ་ལྟར་མཁན་པོའི་བྱེད་སྒོ་ཆོས་འཆད་ཉན་གྱིས་གཙོས་པའི་ཆོས་སྲིད་ཀྱི་བྱེད་སྒོ་གང་མཆིས་མི་ཉམས་སླར་གསོའི་ཐབས་ཚུལ་ལ་ཐུགས་ཁུར་གནང། དེ་རྗེས་ཕྱི་ལོ་ཉིས་སྟོང་བརྒྱད་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཐད་ཀར་མཁས་མང་བློ་གསལ་གླིང་གྲྭ་ཚང་གི་མཁན་པོར་བསྐོ་བཞག་གནང་འདུག་སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཐེངས་མང་ཕེབས་མྱོང་ཡོད་པའི་ནང་ནས་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ལ་དྭགས་གླེ་ཆུ་གཙུག་ལག་ཁང་དུ་བཀའ་འགྱུར་གྱི་ལྗགས་ལུང་བཀའ་དྲིན་བསྩལ་ཡོད་པ་ལ་དྭགས་ཁྲིག་སེ་དགོན་གྱི་དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་གསུངས་བྱུང། སྐུ་མདུན་གྱིས་སྐུ་མདུན་རིན་པོ་ཆེ་མཆོག་ལ་ནི་ག་རེ་བཀའ་ཕེབས་ཟེར་ཙང་ད་ཁྱེད་རང་ཡིན་གཅིག་ཧི་མ་ལའི་རི་རྒྱུད་ལ་ཅི་གི་བསྟན་པ་བོད་དུ་ཡག་པོ་འདུག་ལབ་ནས་རིན་པོ་ཆེའི་ཅི་གསུང་བཀའ་བཞིན་འགྲུབ་བར་གནང་བྱས། ཨ་ནི་ཧི་མ་ལའི་རི་རྒྱུད་ལ་རིན་པོ་ཆེ་དབང་ལུང་མན་ངག་མང་པོ་གནང་ཞེས་རོ། ཨ་ནི་ཅི་གི་དབང་ལུང་མན་ངག་ནང་དུ་ནི་བཀའ་འགྱུར་བཀའ་འགྱུར་གྱི་ལྗགས་ལུང་ཁོ་རང་ཨ་ནི་ཐེངས་ལྔ་གནང་འདུག་རོ། ད་ལྟ་ཐེངས་ལྔ་པ་དེ་ད་ལྟ་སོག་ཡུལ་ལ་ད་ལྟ་འགོ་བཙུགས་ནས་ཆ་ཚང་ཚར་མི་འདུག་ད་ལྟ་གནང་བཞིན་པ་རེད་ཞེས་རོ། ཨ་ནི་ལ་དྭགས་ལ་ཅི་གི་བཀའ་འགྱུར་ལུང་གནང་རོ་ཉི་མ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ལོ་ལ་ནི། གླེ་ཇོ་ཁང་ནང་ལ་ནི་བཀའ་འགྱུར་ལུང་ཆ་ཚང་རིན་པོ་ཆེ་དགུང་ལོ་ཆུང་ཆུང་རེད་ང་དེ་བཀའ་འགྱུར་ལུང་ཆ་ཚང་ཞུས་མྱོང་རོ། དེ་ནང་ཅིག་ལྟ། དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་མུ་མཐུད་དུ་དགེ་བཤེས་ལགས་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ཁྲིག་སེ་དགོན་དུ་གྲྭ་པ་གསར་ཞུགས་གནང་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་གི་དྲུང་ནས་བཀའ་འགྱུར་ལྗགས་ལུང་གི་ཆོས་རྒྱུན་ཐོབ་ཡོད་པ་གསུངས་བྱུང། རིན་པོ་ཆེ་རྟོགས་ལྡན་རིན་པོ་ཆེ་གིས་གླེ་ཇོ་ཁང་ལ་དེ་ནས་བཀའ་འགྱུར་ལུང་གནང་སོང། དེ་ནས་ང་ཚོ་ཁྲིག་སེ་དགེ་འདུན་པ་ཆ་ཚང་མར་གླེ་ལ་ད་ལྟ་ང་ཚོ་ཆོས་སྦྱིན་བདག་ཞིག་ཡོད་རེད་སྦྱིན་བདག་དེ་ནང་གོ་འཁོར་ཆེན་པོ་ཞོ་འདི་ན་ལ་བཞུགས་བྱས་རིན་པོ་ཆེ་གི་བཀའ་འགྱུར་ལུང་ཆ་ཚང་ཞུས་རོ། ཁ་སང་ང་རིན་པོ་ཆེ་མཇལ་ཁ་ཞུས་རིན་པོ་ཆེ་ང་ཆུང་དུས་བཀའ་སྩོལ་འདི་ནས་སའི་བཀའ་འགྱུར་ལུང་ཆ་ཚང་ཐོབ་པ་ཡིན་ཞུས་འདུག་ག་ད་དེ་ཡག་པོ་བྱུང་བ་ད་ཁྱོད་རང་ངས་དེ་རིང་ཁ་སང་ཡིན་ན་བཀའ་འགྱུར་ལུང་ལྟར་གི་གསུང་འཕྲིན་ཅིག་ལ་ཆ་ཚང་ཅིག་རག་གོ་བ་མ་རེད་གསུང་ཁག་པོ་ཆགས་འགྲོ་རེད་ནངས་ཡིན་ན་ཁག་པོ་ཆགས་འགྲོ་ཡོད་རེད་ད་སྔས་མ་དུ་ང་དགུང་ལོ་ཆུང་དུས་ཡིན་འདུག་ག་ཆ་ཚང་ཅིག་ངས་ཅིག་གི། ལོ་གཅིག་གི་ནང་ལ་ཆ་ཚང་བའི་ཟླ་བ་གཅིག་ག་ཚོད་ནི་ཟླ་བ་གཅིག་ཆགས་ཀ་ཟིན་ཅིག་རེད་དེའི་ནང་ལ་ཆ་ཚང་བྱེད་ནའང་རེད་དེ་དུས་ཁྱོད་རང་རང་ཡག་པོ་ར་ནི་ཡང་དམིགས་བསལ་ཆགས་དེ་ཡོད་ད་གསུངས་ཟེར་རོ་ཨ་དེ་ཡིན་ཙང་དེ་ང་ཚོ་དུས་དེ་དུས་ང་དཔེ་ལོ་ཆུང་ཆུང་ཡིན་རིན་པོ་ཆེ་དེ་དུས་དཔེ་དགུང་ལོ་ཆུང་ཆུང་རེད་ཤག་རོ་ཨ་དེ་དུས་ང་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་གླེ་ཇོ་ཁང་ལ་གནང་སོང་ཨ་དེ་དུས་རག་རེད་དེ་བཞིན་རིན་པོ་ཆེ་མཆོག་གིས་ད་བར་འཛམ་གླིང་ས་ཕྱོགས་འདྲ་མིན་དུ་བཀའ་འགྱུར་ལྗགས་ལུང་ཐེངས་ལྔ་གནང་ཡོད་པར་བརྟེན་རིན་པོ་ཆེ་མཆོག་ལ་ཁྱབ་བདག་བཀའ་འགྱུར་བ་ཞེས་འབོད་སྲོལ་ཡོད་པ་དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་གསུངས་བྱུང། ཁྱབ་བདག་བཀའ་འགྱུར་བ་ཟེར་དེ་བཀའ་འགྱུར་གྱི་ལུང་གནང་མཁན་ཚོ་ལ་མ་གཏོགས་མཚན་དེ་ཐོབ་དགོས་བ་མ་རེད་བ། ད་རིན་པོ་ཆེ་མཆོག་ཡིན་ན་དམིགས་བསལ་དེ་ཁྱབ་བདག་བཀའ་འགྱུར་བ་ཆེན་པོ་ཟེར་ལབ་དགོས་བྱས་རེད་ཤག་ག་ཅེ་ན་ན། བཀའ་འགྱུར་གྱི་ལུང་ཚར་གཅིག་མ་ཡིན་པ་ཐེངས་གཉིས་མ་ཡིན་པ་ཐེངས་ལྔ་གནང་ཐུབ་ཤར་བ། ད་ལྟ་སོག་ཡུལ་ལ་གནང་དེ་ཐེངས་ལྔ་བ་ཆགས་བསྡད་ཤག་ཁ་སང་ང་རིན་པོ་ཆེ་སྐུ་མདུན་བཅར་ནས་རིན་པོ་ཆེ་གིས་གསུང་ཆོས་གར་གར་གནང་དེའི་སྐོར་ཡིན། ཡིག་ཐོ་ཅིག་ཕབ་ཡིན་པ། དེ་དུས་རིན་པོ་ཆེར་ཞུས་དུས་ཀ་རིན་པོ་ཆེས་གསུང་གི་འདུག་ངས་བཀའ་འགྱུར་ལུང་ད་ཐེངས་ལྔ་པ་དེ་ཆགས་བསྡད་ཡོད་གསུང་གི་འདུག་ད་ལྟ་སོག་ཡུལ་ལ་ཅིག་དབུ་བཙུགས་གནང་ཤག་ད་ད་ལོ་ཆ་ཚང་ད་ཚར་མི་འདུག་སྟེ་དབུ་བཙུགས་གནང་ད་འདི་ཐེངས་ལྔ་པ་དེ་ཡིན་གསུང་གི་འདུག་རོ་དེ་ཡིན་ཙང་རིན་པོ་ཆེ་ད་ད་བོ་དུ་ད་དབང་ལུང་མན་ངག་ད་བཀའ་འགྱུར་ལུང་ཐེངས་ལྔ་གནང་ཤག་དེ་ཡིན་ཙང་ཁྱབ་བདག་བཀའ་འགྱུར་བའི་ནང་ནས་ཁྱབ་བདག་བཀའ་འགྱུར་ཆེན་པོ་ཟེར་རིན་པོ་ཆེར་མཚན་ཕུལ་ན་འོས་པ་ཅིག་རེད་ཤག་ད་རིན་པོ་ཆེ་དབང་ལུང་མན་ངག་ད་དེ་རིང་ཁ་སང་དགེ་ལུགས་ནང་ན་ད་དབང་ལུང་མན་ངག་གཙོ་བོ་གནང་མཁན་དེ་ད་ད་ལྟའི་དུས་ཚོད་ལ་ད་ཅིག་གིས། ྋགོང་ས་ཆེན་པོ་སྐྱབས་མགོན་རིན་པོ་ཆེ་ཕར་ཕུད་ནས་ད་རྟོགས་ལྡན་རིན་པོ་ཆེ་དང་སྐུ་བྱ་རྡོ་རིན་པོ་ཆེ་ཁོང་གཉིས་གཙོ་བོ་རེད་པ་ཆགས་བསྡད་ཡོད་རེད་བ། སྔོན་མ་ཡིན་ན་བླ་མ་མང་པོ་རེད་ད་འདི་ཚོ་སྒང་ག་ཞིང་ཕེབས་ནས་ད་ལྟ་ང་རང་རིན་པོ་ཆེ་ཁོང་རྣམ་པ་གཉིས་གཙོ་བོ་རེད་པ་ཆགས་བསྡད་བྱས་རོགས་དེ་ཡིན་ཙང་གང་གཱའི་གིས་ད་མང་པོ་རེད་གསུང་ཆོས་ཞུ་མཁན་འདི་ཚོ་ནས་ད་དངོས་གནས་ཁོ་རང་རིན་པོ་ཆེ་ཁོང་ཚོ་ལ་དབང་ལུང་མན་ངག་ཞུ་ཡས་ཡོད་ས་རེད་ང་རང་ཚོའི་དུས་ཚོད་ཅིག་གི་འགྲོ་ལ་མ་ཚང་ནས་ཞུས་ཐུབ་པ་ཡིན་ན་མ་འོངས་པ་རེད་སྐྱིད་ནབ་ཀྱི་རྒྱུད་པ་མ་ཉམས་པ་དང་དབང་ལུང་མན་ངག་ཁྲིད་རྒྱུན་ཚོ་མ་ཉམས་པར་ཕན་ཐོགས་ཆེན་པོ་ཡོང་ས་རེད་བ། ལ་དྭགས་ཁྲིག་སེ་དགོན་པའི་དགོན་བདག་སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་རྗེ་བཙུན་ངག་དབང་འཇམ་དབྱངས་བྱམས་པ་བསྟན་འཛིན་མཆོག་ནི་རྗེ་ཙོང་ཁ་པའི་དངོས་སློབ་སྟོད་བྱང་སེམས་ཤེས་རབ་བཟང་པོའི་ཡང་སྲིད་སྐུ་འཕྲེང་དགུ་པ་ཡིན་པ་དང་སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་རྗེ་ཙོང་ཁ་པའི་དངོས་སློབ་སྨད་བྱང་སེམས་ཤེས་རབ་བཟང་པོའི་སྐུ་ཡི་ཕྲེང་བ་འཛིན་པ་ཡིན་དུས་རིན་པོ་ཆེ་རྣམ་པ་གཉིས་ཀྱི་བར་ལ་འབྲེལ་བ་དམིགས་བསལ་ཡོད་པ་ཁྲིག་སེ་དགོན་གྱི་དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་གསུངས་བྱུང།

ཡིན་པ་ཡིན་ན་དེར་དཔེ་ལྟ་ཁོང་གཉིས་སྔོན་མའི་གཅིག་རྗེས་རིམ་གཉིས་ཀ་རྗེ་རིན་པོ་ཆེའི་དངོས་སློབ་རེད་ཨ་ནི་དེ་དུས་ཐུགས་སྨོན་དང་འབྲེལ་འདེམས་མི་འགྲོ་ཟེར་ན་གང་ལགས་ཚོར་བ་ཤུགས་ཆེན་པོ་ལས་སོ། དེ་བཞིན་སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་གིས་ད་ལན་ལ་དྭགས་ས་གནས་སུ་མཛད་འཆར་དམིགས་བསལ་གལ་ཆེན་ཡོད་པ་དེ་ཉིད་ཉིན་ཉི་ཤུའི་རིང་ཁྲིག་དགོན་ཤེས་རབ་སྐྱེད་ཚལ་གླིང་གི་ཕོ་བྲང་དུ་རིན་འབྱུང་བརྒྱ་རྩའི་རྗེས་གནང་བཀའ་དྲིན་བསྩལ་ཡོད་པ་རེད་འདུག་དེ་ཡང་དམིགས་བསལ་དུ་ད་ལན་ལ་དྭགས་ཁྲིག་སེ་དགོན་གྱི་ཤེས་རབ་སྐྱེད་ཚལ་གླིང་གི་ཕོ་བྲང་དུ་རིན་འབྱུང་བརྒྱ་རྩ་ཡི་རྗེས་གནང་བཀའ་དྲིན་བསྩལ་བ་ནི་དམིགས་བསལ་དུ་དུས་ཁྱད་པར་ཅན་ཞིག་ཡིན་པ་དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་གསུངས་བྱུང། རིན་པོ་ཆེ་གིས་དེ་ནི་སྐུ་མདུན་ནས་ང་ཚོས

གསུང་ཆོས་དེ་ཐོབ་པ་རེད་དེ་ཡིན་ཙང་དེ་གསུང་ཆོས་དེ་དངོས་གནས་ཏན་ཏན་དཔེ་མི་སྲིད་རག་ཁག་པོ་རེད་བ་དེ་ཀར་ན་རྗེས་གནང་སུམ་བརྒྱ་བཞི་བཅུ་ཞེ་བཞི་ཟེར་བ་ད་དེ་ད་ལྟ་འཁོར་དུ་བརྩིས་ན་དེ་ལས་མང་ཡང་ཡོད་དགོས་ས་རེད་བ་ད་ང་ཚོའི་དཔེར་ན་ད་ད་ཁ་སང་གནས་བརྟན་བཅུ་དྲུག་གི་རྗེས་གནང་གནང་དེ་ཀར་ན་གནས་བརྟན་བཅུ་དྲུག་ཆ་ཚང་མཉམ་དུ་བསྒྲུབ་དགོས་རེད་བ་དཔེར་ན་སངས་རྒྱས་སྨན་བླའི་རྗེས་གནང་ར་དེ་ཡང་སྨན་བླ་བདེ་གཤེགས་བརྒྱད་ཆ་ཚང་མཉམ་དུ་བསྒྲུབ་བ་རེད་ད་དེ་སོ་སོ་ནས་བརྩིས་པ་རེད་ད་ལྷ་མང་པོ་གི་རྗེས་གནང་ཐོབ་འགྲོ་དགོས་རེད་དེ་ཡིན་ཙང་དངོས་གནས་གསུང་ཆོས་དེ་ད་ཁྱེད་རང་འདྲི་བ་བཏང་ལ་ཅིག་དངོས་གནས་ཀར་རག་ཁག་པོ་གལ་ཆེན་པོ་དེ་ནི་ཆགས་བསྡད་ཡོད་རེད། ཡིན་ཙང་ནི་བྱིན་རླབས་ཀྱི་ཡུལ་བ་དེ་ཐོབ་པ་ཡིན་ན་ཉམས་ལེན་གནང་བ་ཡིན་ན་ཕན་ཡོན་ཆེ་དང་ཕན་ཐོགས་ཆེ་དང་བྱིན་རླབས་ཆེ་ཡོད་རེད་བ་འདི་ཡིན་ཙང་འདི་འདྲའི་ལ་དོ་སྣང་བྱེད་དགོས་བ་དཔེ་མི་སྲིད་གལ་ཆེན་པོར་བྱ་ཞོན་ཡོད་རེད་བ་ལྷག་པར་དུ་ང་ཚོའི་གི་ད་ནང་པའི་གཅིག་གི་དབང་ལུང་མན་ངག་དུས་ཚོད་ཁྲིད་དུས་ཚོད་སྐུ་མདུན་གྱི་པད་རྩ་དོན་བྱས་ནས་ཉེ་བ་དགུང་ལོ་སྐུ་མདུན་དགུང་ལོ་ཆུ་མདུན་ཁ་ཏུ་བཞུགས་པའི་ནང་རེད་བ་འདི་ག་ནང་ལ་ད་གཅིག་གི་དབང་ལུང་མན་ངག་བརྒྱུད་པ་མ་ཉམས་ཡ་ཆེད་དུ་ཏཱ་ལ་མ་ཚུར་རྩ་དོན་བཅད་དེ་དེ་རེབ་སྐུ་ལས་ཞུས། ད་རྟོགས་ལྡན་རིན་པོ་ཆེ་ཡིན་ན་དགུང་ལོ་བརྒྱད་ཅུར་ཕེབས་དེ་ནས་སྐུ་ངལ་འཛེམས་མེད་ཀྱི་ཐོག་ནས་མར་ཕེབས་གནང་བྱས་ཉི་མ་ཉི་ཤུ་ཟིན་རེ་གསུང་ཆོས་གནང་ཡོད་རེད་ཨ་ནི་ང་རང་ཚོའི་ཡུལ་མི་འདི་ཚོ་ཡོད་རེད་གྲྭ་མང་ཚོ་རེད་སྒང་གས་དོ་སྣང་གནང་རེ་དབང་ལུང་མན་ངག་འདི་ཞུས་ཐུབ་པ་ཡིན་ན་མ་འོངས་པ་ན་དབང་ལུང་མན་ངག་བརྒྱུད་པ་མ་ཉམས་ཕན་ཐོགས་ཡོང་གི་རེད་གཞན་པ་གཅིག་ཀྱང་བླ་མ་སྤྲུལ་པའི་སྐུ་དང་དགེ་བཤེས་དེ་འདྲ་གཞན་པ་ལ་ཡང་གནང་པ་ཡིན་ན་ཡང་གཞན་རང་དང་རང་སོ་ཐོབ་ཡིན་ཙང་ཨ་ནེ་གཅིག་གིས་ཕན་ཐོགས་ཆེན་པོ་ཡོང་གི་རེད་པ་དེ་ནི་རེད། ཁྲིག་སེ་ཤེས་རབ་སྐྱེད་ཚལ་གླིང་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་བཞིན་ལ་དྭགས་ས་གནས་ཀྱི་སེར་སྐྱ་མི་མང་ཡོངས་ལ་ཆོས་ཕྱོགས་དང་ཤེས་ཡོན་སློབ་སྦྱོང་ཐོག་ཕན་ཐོགས་ཡོང་ཕྱིར་སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་མཆོག་གིས་ཤེས་རབ་སྐྱེད་ཚལ་གླིང་ཤེས་ཡོན་བསྟི་གནས་ཁང་དང་དཔེ་མཛོད་ཁང་བཅས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གསར་རྒྱག་འགོ་འཛུགས་གནང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལེགས་པར་གྲུབ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་མི་མང་ལ་ནང་ཆོས་ངོ་སྤྲོད་དང་སློབ་ཕྲུག་རྣམས་ལ་དེང་དུས་ཀྱི་ཤེས་ཡོན་དེ་བཞིན་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་སོགས་སློབ་སྦྱོང་གནང་ནས་ལོ་ངོ་བཞིའི་རིང་གནང་འདུག་འདི་དག་གཙོ་བོ་སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཅི་གསུང་བཀའ་བཞིན་སྒྲུབ་པ་ལ་བརྟེན་ནས་བྱུང་བ་ཞིག་རེད་འདུག་ཤེས་རབ་སྐྱེད་ཚལ་གླིང་སློབ་གླིང་དུ་སྤྱི་ཚོགས་ལ་ཕན་རླབས་ཆེ་བའི་ལས་རིམ་མང་པོ་སྤེལ་ཡོད་པའི་ནང་ནས་དམིགས་བསལ་དུ་བྲག་གཡབ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་ལོ་མང་ཆོས་སྦྱིན་བཀའ་དྲིན་བསྩལ་ཡོད་པ་དགེ་བཤེས་འཇམ་དབྱངས་བཀྲ་ཤིས་ལགས་ཀྱིས་གསུངས་བྱུང། དང་པོ་ཡིན་ན་ད་རིན་པོ་ཆེ་གིས་ཉིས་སྟོང་བཅོ་བརྒྱད་ལོ་ལ་ཨེ་ནི་རིན་པོ་ཆེ་གིས་ཆོས་སྐྱོང་ཡོངས་རྫོགས་ཀྱི་རྗེས་གནང་གནང་རེད་ཨེ་ནི་དེ་གི་ནང་དགེ་ཚུལ་སྒྲུབ་གནང་རེད་དགེ་ཚུལ་སྡོམ་པ་འབོགས་ཆོག་གནང་རེད་ཨེ་ནི་དེའི་རྗེས་ལ་ཉིས་སྟོང་བཅུ་དགུ་ལོ་ལ་རིན་པོ་ཆེ་གིས་དེ་ནས་མི་ཚེ་མེད་བེའུ་བུམ་ལྗགས་ལུང་གནང་རེད་ཨ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ད་རིན་པོ་ཆེ་གིས་ད་ལྟ་དེ་ནས་རིན་འབྱུང་བརྒྱ་རྩའི་སྔོན་འགྲོ་ལ་ཡ་འཇིགས་བྱེད་དཔའ་བོ་གཅིག་པའི་སྟ་གོན་དང་འཇིགས་བྱེད་དཔའ་བོ་གཅིག་པའི་དབང་བྱས་ཨ་ནི་ཕྱི་ཚེས་གསུམ་ནས་ད་ཕྱི་ཚེས་ཉི་ཤུ་བར་དུ་ནི་ད་ནི་ག་ལ་རིན་འབྱུང་བརྒྱ་རྩའི་རྗེས་གནང་གནང་རེད་པ་ད་རིན་འབྱུང་བརྒྱ་རྩའི་རྗེས་གནང་དེ་ད་ལྟ་བར་དུ་ནི་དྲུག་ཅུ་རེ་གཅིག་རྗེས་གནང་ཁག་མ་འདྲ་བ་དྲུག་ཅུ་རེ་གཅིག་ད་ལོ་ཚར་སོང་བ་ད་ལོ་རྗེས་མ་དེ་དེ་ནི་ལྷག་ཡོད་དེ་ལོ་རྗེས་མ་ཡིན་ན་རིན་པོ་ཆེ་གིས

ད་དབང་ལུང་མན་ངག་དང་དེ་ནས་བསླབ་བྱ་པད་མའི་སྤྱི་ཚོགས་མང་པོ་ལ་ཕན་ཐོགས་ཆེན་པོ་བྱུང་ཤག་སྐུ་མདུན་རྒྱལ་ཐུགས་མཉེས་པོ་ཞུ་གནང་དགོས་ཟེར་ཨོ་དེ་འདྲ་རེད་ཤག། དེ་བཞིན་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གསུམ་དང་ཉི་ཤུ་རྩ་བཞི་ཉིན་གཉིས་རིང་སྐྱབས་རྗེ་བྲག་གཡབ་རྟོགས་ལྡན་རིན་པོ་ཆེ་མཆོག་གིས་ལ་དྭགས་ཀླུ་དཀྱིལ་དགོན་དུ་ཚེ་དཔག་མེད་ཀྱི་ཚེ་དབང་དང་བསེ་ཁྲབ་པའི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་ནང་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་སྨོན་ལམ་རིག་ནུས་གསར་སྐྲུན་གྱི་སྐོར། དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱི་ལྷན་དུ་བློ་བྷེ་སོག་ཚང་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་བློ་བྷེ་ཡིན། དེ་རིང་གི་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་འདིར།

རྗེས་སུ་ཡི་རང་ཞུ་བའི་གི་ཆེད་དུ་ང་ཚོའི་བོད་སྨྱུག་དཔེ་སྐྲུན་ཁང་ངོས་ནས་ཐ་མག་རྔུབ་པའི་མི་ཟེར་ཏེ་ཨ་ནི་དེབ་ཅིག་བཏོན་ཡོད་རེད་དེབ་དེ་ནང་དོན་འདི་ཁོ་རང་གི་གཅན་མེ་སྟག་ཁོ་རང་རང་གི་སྙན་ངག་དང་རྩོམ་བཅས་འདི་དུམ་བུ་གཅིག་བྱས་ནས་དུམ་བུ་གཉིས་པ་དེ་ལ་ཨ་ནི་བོད་ཕྱི་ནང་གཉིས་ནས་སྙན་ངག་པ་དང་རྩོམ་པ་པོ་སྒྱུ་རྩལ་པ་དེ་འདྲ་མང་པོ་རྒན་གཞོན་དར་གསུམ་མང་པོ་ཅིག་གིས་གཅན་མེ་སྟག་ལགས་དགོངས་པ་རྫོགས་བྱས་ནས་ཁོ་རང་གི་ཆེད་དུ། དྲན་རྟེན་གྱི་སྙན་ངག་དང་རྩོམ། དེ་འདྲ་བྲིས་པ་མང་པོ་ཞེ་བོ་ཞིག་འདུག་འདི་གས་ཕྱོགས་བསྡོམས་བྱས་རྗེས་དེབ་དང་ང་ཚོའི་བོད་སྨྱུག་དཔེ་སྐྲུན་ཁང་ནས་ཐ་མག་རྔུབ་པའི་མི་ཟེར་ཏེ་དེ་འདྲའི་གི་དཔེ་དེབ་ཅིག་ཁ་སང་དཔེ་སྐྲུན་ཞུས་པ་དང་ཆབས་ཅིག་ཏུ་ཁོ་རང་ལོ་གཅིག་གི་ལོ་མཆོད་ཀྱི་ཚུལ་དུ་ང་ཚོའི་དེར་དུས་སྟོན་ཅིག་ཁ་སང། ཁ་སང་ཟེར་བ་རེད་ད་ཉི་མ་གཉིས་གོང་ལ་ང་ཚོའི་རྡ་རམ་ས་ལའི་ཐོ་ར་ཇ་ཁང་ལ་འདུག་བྱས་རྗེས་དབུ་འབྱེད་ཞུས་པ་རེད། གཅན་མེ་སྟག་ལགས་ནི་བོད་ཕྱི་ནང་གཉིས་ཀ་གི་ཚབ་མཚོན་གྱི་སྙན་ངག་པ་ཟིག་ཡིན་པ་མ་ཟད། ཁོང་གི་སྙན་ངག་བརྒྱུད་དུ་བོད་རང་གི་འབྲོག་པ་དང་ཁོར་ཡུག་གི་གནས་ཚུལ། སྤྱི་ཚོགས་ཀྱི་གནས་སྟངས་མང་བོ་མཚོན་ཐུབ་པ་དང། བོད་ཕྱི་ནང་གཉིས་ཀར་འབྲེལ་བ་ཡོང་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་ནའང། འབྲེལ་ལམ་ཁ་ཤས་ཟིག་ནི་སྒྱུ་རྩལ་ཏེ་རྩོམ་རིག་གི་དེབ་བྲིས་པ་དང་གློག་བརྙན་བཟོ་སྐྲུན་གྱི་རིགས་སོགས་ཆགས་ཡོད་པར་བརྟེན། བོད་ནང་གི་སྙན་ངག་པ་ཁོང་ལྟ་བུར་ང་ཚོས་རྗེས་སུ་ཡི་རངས་བྱེད་དགོས་པ་ཟིག་རེད་ཅེས་ཀྱང་འགྲེལ་བརྗོད་གནང་གི་འདུག། ང་རང་ངོས་ནས་བལྟས་པ་ཡིན་ན་ཨ་ནི་ད་ག་རེ་ཟེར་བ་རེད། གཅན་མེ་སྟག་ལགས་བོད་ཕྱི་ནང་གཉིས་ཀྱི་ཚབ་མཚོན་པའི་སྙན་ངག་པ་ཅིག་ཡིན་པ་མ་ཟད་ཁོ་རང་གི་སྙན་ངག་སྐུ་ཚེ་གང་ཙམ་སྙན་ངག་རང་གི་ཆེད་དུ་ག་རེ་ཟེར་བ་རེད། རྟོག་སི་སྐྱེས་གནང་བ་རེད། ད་ག་ནང་བཞིན་ཁོ་རང་གི་སྙན་ངག་ལ་བོད་ནང་གི་རྩོམ་པ་པོ་དང་སྙན་ངག་པ་དེ་གས་ཀྱིས་ཁོ་རང་ལ་ཡ་ངེས་པ་དོན་གྱི་སྙན་ངག་པ། བོད་ཀྱི་ཚབ་མཚོན་སྙན་ངག་པ་ཟེར་ལབ་བྱས་ཀྱི་ཆེ་མཐོང་ཆེན་པོ་ཞི་བོ་ཞུ་གི་འདུག་ཨ་ནི་དེ་དེ་འདྲ་ཡོད་པ་སོང་ཙང་ང་ཚོ་ངོས་ནས་ཡིན་ནའི་ཁོ་རང་གི་སྙན་ངག་དང་ཁོ་རང་ད་སྐུ་ཚེ་གང་ཙམ་བོད་ཀྱི་སྙན་ངག་དང་སྙན་ངག་དེ་བརྒྱུད་བྱས་བོད་ནང་གི་འབྲོག་པའི་གནས་སྟངས་ཡིན་པ་ཡིན་ནའི་རེད་འཁོར་བའི་ཁོར་ཡུག་གི་གནས་སྟངས་ཡིན་པ་ཡིན་ནའི་རེད་ད་ག་ནང་བཞིན་གྱི་མི་དཀྱུས་མའི་གནས་སྟངས་ཡིན་པ་ཡིན་ནའི་རེད་གནས་སྟངས་མང་པོ་ཞི་བོ་ཧ་གོ་གི་ཡོད་པ་སོང་ཙང། ཨ་ནི་དེ་ལ་རྗེས་སུ་ཡི་རང་ཞུ་བའི་ཅིག་རེད། ཨ་ནི། དེ་ལས་གལ་ཆེ་དེ་ད་ལྟའི་གི་གནས་སྐབས་སུ་ང་ཚོ་བོད་ཕྱི་ནང་གཉིས་ལ་ད། འབྲེལ་བ་ཁག་པོ་ཞི་བོ་ཅིག། འབྲེལ་བ་ཞུ་བའི་ཁག་པོ་ཞི་བོ་ཅིག་ཡིན་པ་རེད། ཡིན་ནའི་ལས་འབྲེལ་བ་ཡོང་བ་དེ། ཡོང་བ་གི་ལམ་ལུགས་ཁ་ཤས་ཅིག་ཡོད་པ་དེ། སྒྱུ་རྩལ་རང་གི་ཐོག་ནས་ཡོང་གི་འདུག་དེ་ང་རང་གི་དོ་སྣང་དེ་འདྲ་བྱུང་སོང་དཔེར་ན་བོད་ནང་ལ། ཨ་ནི་དེབ་བཏོན་པ་ཡིན་ན་ཨ་ནི་ང་ཚོ་བཙན་བྱོལ་ནང་ལ་ཚུར་སླེབས་ཀྱི་ཡོད་རེད། ད་ག་ནང་བཞིན་བོད་ཀྱི་ནང་ལོགས་ལ་ཡང་གློག་བརྙན་བཟོས་པ་ཡིན་ནའི་ཡང་ང་ཚོ། བོད་སྤྱི་ལ་ཡོད་ངེས་ང་རང་བཙན་བྱོལ་བོད་མི་ལ་ཐུག་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨ་ནི་སྒྱུ་རྩལ་གྱི་ཐོག་ནས་ད་བོད་ནང་ལོག་གི་སྒྱུ་རྩལ་པ་དང་གློག་བརྙན་བཟོ་མཁན་དང་ཨ་ནི་རི་མོ་འབྲི་མཁན་སྙན་ངག་པ་འདི་གས་ལ་གུས་བརྩི་ཞུ་ཡ་གི་ཨ་ནི་ཐབས་ལམ་གཅིག་ཐབས་ལམ་ད་ལྟ་ང་ཚོ་ལ་ཡོད་པ་དེ་དེ་ཁོ་ན་རེད་དེ་འདྲ་ཡིན་པ་སོང་ཙང་ཨ་ནི་བོད་ནང་ལོག་གི་ད་སྒྱུ་རྩལ་པ་ཨ་ནི་ཁོ་རང་འདྲ་བོ་ཡོད་ན་གཅན་མེ་སྟག་པ་ད་ལྟ་དགོངས་པ་རྫོགས་པ་རེད་འདི་ལ་ཨ་ནི་འདི་གི་ད་ག་ཟེར་བ་རེད་བོད་ཕྱི་ནང་གཉིས་ཀྱི་ཚབ་མཚོན་གྱི་སྙན་ངག་པ།

བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་དགའ་བསུ་སྣེ་ལེན་གནང་ཡོད་ཅིང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོར་བོད་མི་མང་སྤྱི་འཐུས་ལྷན་ཚོགས་གསར་འཛུགས་གནང་བ་ནས་བཟུང། ད་བར་གྱི་དམངས་གཙོའི་འཕེལ་རིམ་དང་བོད་ནང་རྒྱ་ནག་གཞུང་གིས་ཆོས་དད་རང་དབང་དང་སྐད་ཡིག་བཀོལ་སྤྱོད། འགྲོ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་དང་བོད་ཕྲུག་ས་ཡ་གཅིག་བཅའ་སྡོད་སློབ་གྲྭ་གི་ནང་བཅུག་ནས་བོད་མི་རྒྱ་རིགས་སུ་བསྒྱུར་བཞིན་པ་གི་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་གནང་ཡོད་པ་དང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་ཆུང་དེས་སྤྱི་ཚེས་ཉེར་གཉིས་ཀྱི་ཉི་མ། བཞུགས་སྒར་ཕོ་བྲང་དུ་གོང་ས་སྐྱབས་མགོན་ཆེན་པོའི་མཇལ་ཁ་བཀའ་སློབ་ཀྱང་ཞུས་ཡོད་པ་རེད། བདུན་ཕྲག་འདིའི་ནང་བཞུགས་སྒར་རྡ་རམ་ས་ལ་ཡོངས་སུ་སྤྱི་ཚོགས་བདེ་འཇགས་ཀྱི་ཆེད་ལ་ལམ་ཁ་དང་ས་གནད་ཆེ་ཁག་ཚང་མར་བརྙན་ལེན་པར་ཆས་གསར་དུ་བཙུགས་ཐུབ་ཡོད་པ་མ་ཟད། སྤྱི་ཚེས་ཉེར་གཅིག་གི་ཉི་མ་རྡ་རམ་ས་ལའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་སིམ་ལ་རུ་སོང་སྟེ། རྒྱ་གར་ཧི་མ་ཅལ་མངའ་སྡེའི་བློན་ཆེན་དང་མཇལ་འཕྲད་ཀྱིས་རྡ་རམ་ས་ལའི་བོད་མིའི་བདེ་སྡུག་ལ་རོགས་རམ་གནང་དགོས་སྐོར་སོགས་སྙན་སེང་ཕུལ་ཡོད་པ། རྡ་སའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ནས་འགྲེལ་བརྗོད་གནང་གི་འདུག། བདུན་ཕྲག་དེའི་ནང་ལོག་ལས་ཀ་གལ་ཆེ། ད་དམིགས་སུ་བཀར་ནས་མཐོང་ཡ་ཡོད་རྒྱུ་འདི་གས་ང་ཚོ་གི་ད་མེག་ལོར་ཁྱོན་ཡོངས་ལ་ཡང་ཀེམ་ར་བཙུགས་ཡས་དེ་ཆ་ཚང་ཞིག་གྲུབ་སོང། ཨ་ནི་དེ་ནས་ཁེ་ས་ད་ཨ་ནི་ས་གནས་འགོ་འཛིན་པ་ཤིམ་ལར་བཅར་བྱས་ཤིམ་ལར་ད་ཨ་ནི་མངའ་སྡེ་གི་གྲོས་ཚོགས་དེ་འགྲོ་དུས་དུས་ཐང་པ་ཨ་ནི Chief Minister ཐུག་འཕྲད་བྱས་ཨ་ནི Chief Minister མཉམ་དུ་ཧི་མ་ཅལ་ཁྱོན་ཡོངས་ནང་ལོག་ལ་ཡང་བོད་པ་ཚོ་ལ་ཡང་ཨ་ནི་དཀའ་ངལ་སྙན་སེང་ཞུ་ཡས་རེད་ད་ག་ནང་བཞིན་དམིགས་བསལ་གྱི། བཞུགས་སྒར་རྡ་རམ་ས་ལ་ལ་ཡང་བོད་པ་ཚོ་གི་དཀའ་ངལ་ཆ་ཚང་ཅིག་ཡང་ཡིག་ཐོག་ནས་སྙན་སེང་ཞུས་རྗེས་ཁོ་རང་གིས། ཨ་ནི། ཏན་ཏན་ད་ལྟ། གྲོས་ཚོགས་དེ་ནང་ལོགས་ལ་ཡང། བཀའ་མོལ་ཡོང་གི་རེད་ཨ་ནི་ཁོ་རང་ངོས་ནས། བཀའ་མོལ་དེ་གསུང་གི་ཡིན། གནས་སྟངས་ཆ་ཚང་ཅིག་མ་འདྲི་ཤེས་རྒྱག་གི་ཡིན་ལ་ཞེས་དེ་འདྲའི་ཞལ་བཞེས་ཐོབ་ཡོད་རེད། གཤམ་ལ་རྣམ་པ་ཚོའི་དྲུང་དུ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་བཅོས་མའི་རིག་ནུས་ཀྱི་སྐོར་ཡང་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་ལྷན་གླེང་མོལ་ཞུས་པར་གསན་རོགས་ཞུ། ལགས་སོ་དེ་རིང་གི་ངེད་ཀྱི་རེས་གཟའ་ཉི་མ་གི་ལེ་ཚན་ཀྱི་ནང། རྡ་རམ་ས་ལ་གི་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་ཆེད་དུ་གདན་འདྲེན་ཞུས་ཡོད། དགེ་བཤེས་ལགས་ཀྱིས་དེང་སང་ལས་གཞི་གསར་པ་ཅིག་གི་སྟབས།

དེ་གི་ཁྱེད་རང་གིས་བསམ་བློ་བཏང་ན་མ་འོངས་པ་ན་ང་ཚོའི་བོད་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཡ་དང་མི་རིགས་ཀྱི་རིག་གཞུང་འདི་དེ་ཚོ་སྲུང་སྐྱོབ་བྱེད་ཡ་དེ་དེ་ལ་ནུས་པ་འདྲ་བོ་ག་འདྲ་ཅིག་ཐོན་ཐུབ་ཀྱི་རེད་བསམ་གི་འདུག་ལགས། ད་དེང་སང་རྩ་བའི་ཆ་ནས་ད་ཟླ་ཉིན་ཕྱི་ཟླ་བཅུ་གཅིག་པའི་ནང་ལ་ད་ནི Open AI གི Chat GPT ཐོན་ནས་ད་འཛམ་གླིང་ལ་སྤྱི་བཏང་གི་འུར་འདྲ་བོ་ཞིག་ལངས་ཏེ་དེ་ནས་ལངས་རེད་བ།

གཙོ་བྱས་ཤིང་འབྲེལ་བ་ག་རེ་འཛུགས་ཀྱི་ཡོད་ལྷག་པར་དུ་དགེ་བཤེས་ལགས་ཀྱི་ལས་འཆར་དང་འབྲེལ་བའི་ཐོག་ནས་ཕྱག་ལས་ག་རེ་གནང་གི་ཡོད་ཁོ་ཚོ་མཉམ་དུ། ལའོ་ད་འདི་འདི་རེད་ད་ང་རང་ཚོ་ཆོས་དང་རིག་གཞུང་གཅིག་པ་ཡིན་རྒྱུ་ཨན་དེ་ནས་ང་ཚོས་ད་ཁོ་ད་བོད་ནང་ལ་ང་ཚོ་ཉོས་པའི་ཁོ་རང་ལམ་ཁ་ཡར་མར་ལ་ཐབས་ཤེས་ཁོ་རང་མི་འདུག་ཨ་ཁོ་དེ་མི་འདུག་ད་དེ་ཕྱིས་སུ་ཡོད་དུས་ཡིན་ད་ང་དེ་ཧི་མ་ལ་ཡའི་རི་རྒྱུད་ང་ཚོའི་སྐད་ཡིག་རིག་གཞུང་གཅིག་པ་ཡིན་རྒྱུ་དེ་ཚོ་ཨན་དེ་ད་ང་ཚོ་ལ་དམིགས་བསལ་གྱི་བྱམས་པ་དེ་ག་ཡོག་མ་རེད་དེ་ཡིན་ན་ཁོ་ཅིག་གློག་ཆས་སྒང་ནས་ཨན་ཁོ་རང་ཚོ་གི།

རྣམ་པ་ཚོས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡོད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུ་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡང་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།